དྲ་ཐོག་ཏུ་ཚུལ་མིན་གྱི་དྲག་སྤྱོད་དང་ལྡན་པའི་བརྙན་བལྟ་བ་སོགས་ཀྱི་ཉམས་མྱོང་ཐུ་བ་འདྲ་མིན་བྱུང་གི་ཡོད། ལྷག་པར་དུ་ན་གཞོན་དོ་བདག་གིས་ཆོག་མཆན་མེད་པའི་ཐོག་ནས་པར་སོགས་ཕྱི་མི་ལ་འགྲེམས་སྤེལ་བྱེད་པ་དེ་ནི་ཁྲིམས་འགལ་གྱི་ལས་ཤིག་ཡིན་པ་ཕ་མ་མང་དག་ཅིག་གིས་ཤེས་ཀྱི་མེད་པ་ཡིན་འདུག་ཕ་མ་ཚོ་རང་ཉིད་ཀྱི་ཕྲུ་གུ་རྣམས་ལ་དྲ་ཐོག་ཏུ་ཕྱི་མིས་མགོ་སྐོར་བསླུ་བྲིད་བྱེད་པར་ཞེད་སྣང་ཆེན་པོ་ཡོད་འདུག།

སེམས་ལྷོད་བག་ཕེབས་པ་ཡོང་གི་ཡོད། འོན་ཀྱང་དེང་དུས་ཀྱི་ཕྲུ་གུ་རྣམས་ལ་མཚོན་ན། རང་ཉིད་ཁྱིམ་དུ་སླེབས་ཀྱང་དྲ་ཐོག་ནས་གཞན་གྱི་དབང་ཡོད་ཐུབ་ཚོད་འོག་གནས་པའི་ཉེན་ཁ་ཡོད་པ་ཡིན། ཁྱེད་ཀྱི་ཕྲུ་གུ་ལ་དྲ་ཐོག་ཏུ་ཉམས་མྱོང་ངན་པ་བསགས་ཡོད་སྲིད་པས་ཁྱེད་ཀྱིས་རང་ཉིད་ཀྱི་ཕྲུ་གུ་དང་གནད་དོན་དེའི་སྐོར་བཀའ་མོལ་ཡང་ཡང་གནང་དགོས་པ་ཧ་ཅང་གལ་འགངས་ཆེན་པོ་ཡིན།

མ་ཟད་ཁོང་ཚོས་ཕ་མའི་ལྐོག་ལ་དྲ་རྒྱ་བེད་སྤྱོད་བྱས་ནས་དཀའ་ངལ་འཕྲད་སྐབས་ཕ་མར་བཤད་ནུས་ཀྱི་མ་རེད། དེར་བརྟེན། ཡག་ཤོས་བྱུང་ན་ཁྱེད་ཀྱིས་རང་ཉིད་ཀྱི་ཕྲུ་གུ་ལ་ཡིད་ཆེས་བློས་གཏད་བྱས་ནས་ཁོང་ཚོའི་འདོད་པ་ལྟར་དྲ་རྒྱ་བེད་སྤྱོད་བྱེད་རུ་བཅུག་པ་ཡིན་ན་ཁོང་ཚོས་དཀའ་ངལ་གང་བྱུང་ན་སོ་སོའི་ཕ་མ་ལ་ཞེད་སྣང་དང་འཚེར་སྣང་མེད་པའི་ཐོག་ཁ་གསང་ངེས་རེད། དེ་མིན་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུ་རྣམས་དྲ་ཐོག་ཏུ་སྲུང་སྐྱོབ་གནང་ཆེད། ཁོང་ཚོའི་དུས་ཚོད་སྟངས་འཛིན་གནང་ཆོག་ལ། ཁོང་ཚོས་དྲ་ཐོག་ཏུ་གནས་ཚུལ་གང་ཞིག་ལྟ་ཡི་ཡོད་མེད་དང། དེ་བཞིན་སྤྱི་ཚོགས་དྲ་ལམ་དང། མཉེན་ཆས་གང་བེད་སྤྱོད་བྱེད་མིན་སོགས་ལ་དོ་སྣང་གནང་དགོས། Jane French ལགས་ནི Child Wise ཞེས་པའི་ཕྲུ་གུའི་བདེ་འཇགས་སྲུང་སྐྱོབ་གནང་མཁན་གྱི་ཚོགས་པ་དེའི་འགན་འཛིན་ཡིན། ཁོང་གིས་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུ་དང་ལྷན་དུ་སྤྱི་ཚོགས་དྲ་ལམ་དང། འཕྲུལ་ལས་སོགས་བེད་སྤྱོད་བྱེད་ཕྱོགས་སྐོར་གུ་ཡངས་དུ་བཀའ་མོལ་གནང་དགོས་ཞེས་ལམ་སྟོན་གནང་དོན། ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུར་སྟངས་འཛིན་གནང་ཆེད་རོགས་རམ་ལམ་སྟོན་བླངས་སའི་དྲ་ཚིགས་མང་པོ་ཡོད། ངའི་ནང་མི་ལ་མཚོན་ན། ཉལ་ཁང་ནང་འཕྲུལ་རིག་བེད་སྤྱོད་བྱེད་མི་ཆོག་པ་བཟོས་ཡོད། དེ་བཞིན་རང་ཉིད་ཀྱི་ཕྲུ་གུ་ཚོས་དུས་ནམ་ཡང་སྤྱི་ཚོགས་དྲ་རྒྱའི་ཐོག་སོ་སོའི་སྐོར་གནས་ཚུལ་གལ་ཆེ་ཁག་འགྲེམས་སྤེལ་བྱེད་པ་ལ་དགག་བྱ་གནང་དགོས། དཔེར་ན་སོ་སོའི་ཁ་བྱང་དང་སློབ་གྲྭའི་མིང་སོགས་སྤྱི་ཚོགས་དྲ་རྒྱའི་ཐོག་བཀོད་མི་དགོས་པ་ཞིག་རེད། ཡང་ཁྱེད་ཀྱིས་ཕྲུ་གུ་རྒན་པ་རྣམས་ལ་ཕྲུ་གུ་ཆུང་བ་ཚོར་དྲ་སྦྲེལ་གྱི་བདེ་སྲུང་སྐོར་ལམ་སྟོན་དང་བཀའ་མོལ་གནང་བར་རོགས་སྐྱོར་བླངས་ཆོག། མ་ཟད་ཁྱེད་ཀྱིས་རང་ཉིད་ཀྱི་ཕྲུ་གུས་དུས་རྒྱུན་བེད་སྤྱོད་བྱེད་པའི་མཉེན་ཆས་རྣམས་སོ་སོའི་ཁ་པར་སྟེང་ཕབ་ལེན་གནང་ནས་དེའི་ནང་དོན་གནས་ཚུལ་སོགས་ལེགས་པར་ཤེས་ཐུབ་ན་ཧ་ཅང་ཕན་ཐོགས་པོ་ཡོད་པ་ཡིན།

ལྷག་པར་དུ་གལ་ཏེ་ཁྱེད་ཀྱི་ཕྲུ་གུས་དཀའ་ངལ་བཤད་པ་ཡིན་ན་ལམ་སེང་ཕྲུ་གུས་ནོར་འཁྲུལ་བཟོས་པར་བརྟེན་ཉེས་པ་བཏང་བ་དང་བཀའ་བཀྱོན་གནང་བ་སོགས་བྱེད་མི་རུང། དེ་ལས་ལྡོག་སྟེ་ཁྱེད་ཀྱིས་ཕ་མ་ཞིག་ཡིན་པའི་ཆ་ནས་རང་ཉིད་ཀྱི་ཕྲུ་གུས་ནོར་འཁྲུལ་ཤོར་ཀྱང་ཕ་མ་ལ་ཤོད་པའི་སེམས་ལྷོད་ཞིའི་ངང་ནས་དཀའ་ངལ་དེ་སེལ་ཆེད་ཐབས་ལམ་བཟང་བ་གང་ཡོད་པ་ཐབས་ཇུས་གནང་དགོས། ཡང་དེ་བཞིན་ཁྱེད་ཀྱི་ཕྲུ་གུ་ལ་དྲ་ཐོག་ཏུ་དབང་ཡོད་ཐུབ་ཚོད་བྱུང་ཡོད་ན། ཁྱེད་ཀྱིས་ཐད་ཀར་དྲ་ཐོག་ཏུ esafety.gov.au ཐོག་སྙན་སེང་ཞུ་ཆོག་ཞེས་ཡང Julie Grant ལགས་ཀྱིས་གསུངས་དོན། ཨོ་སྟྲེ་ལི་ཡའི་གཞུང་ནས་འཛམ་གླིང་ནང་དུ་ན་གཞོན་ཚོར་དྲ་ཐོག་ཏུ་དབང་ཡོད་ཐུབ་ཚོད་བྱུང་བར་སྔོན་འགོག་དང་རོགས་སྐྱོར་ཆེད་ཁྲིམས་གཏན་འབེབས་གནང་མཁན་གྱི་གཞུང་གཅིག་པུ་དེ་ཆགས་ཡོད་པ་ཡིན། གལ་ཏེ་ན་གཞོན་ཚོས་རང་ཉིད་ལ་གནས་ཚུལ་ལྷག་སའི་འབྲེལ་ཡོད་སྤྱི་ཚོགས་དྲ་ལམ་དང་དྲ་ཚིགས་ཀྱི་འཛིན་སྐྱོང་ལ་ཞུས་ཀྱང་ཡ་ལན་མ་གནང་ན་ང་ཚོའི་ལས་ཁུངས་ལ་འབྲེལ་བ་གནང་དགོས། ང་ཚོས་ན་གཞོན་དེའི་མགྲིན་ཚབ་བྱས་ཏེ་གནད་དོན་རྩོད་ལེན་བྱེད་ཀྱི་རེད། ད་བར་ང་ཚོས་ཨོ་སྟྲེ་ལི་ཡའི་ན་གཞོན་གཅིག་སྟོང་ཉིས་བརྒྱ་ཙམ་ལ་རོགས་རམ་བྱས་ནས་གྲུབ་འབྲས་ལེགས་པོ་ཐོན་ཡོད།

གཞུང་གིས་བསྐྲུན་པའི་མཐུན་རྐྱེན་དེ་དག་བེད་སྤྱོད་བྱས་ན་ཕ་མ་ཚོར་དགེ་ཕན་ཡོད་ཅེས་ཡང Julie Grant ལགས་ཀྱིས་གསུངས་དོན།
ང་ཚོའི་དམིགས་ཡུལ་གཙོ་བོ་ནི་ང་ཚོའི་ན་གཞོན་རྣམས་ལ་སྤྱིར་དྲ་རྒྱ་དང་ལྷག་པར་དུ་སྤྱི་ཚོགས་དྲ་ལམ་བེད་སྤྱོད་ལོག་པ་མི་གཏང་བའི་ཕྱིར་ཁོང་ཚོར་སློབ་སྦྱོང་དང་ལམ་སྟོན་སྤྲོད་རྒྱུ་དེ་ཡིན། ཕྲུ་གུ་ཚོར་དྲ་རྒྱའི་ཐོག་ཉེན་གཟབ་བྱེད་ཚུལ་དང་དེ་དང་འབྲེལ་བའི་རང་ཉིད་ལ་ཐོབ་ཐང་དང་འགན་སོགས་གང་ལྟར་ཡོད་པ་ཤེས་རྟོགས་ཐུབ་པར་བྱས་ནས་གང་ཞིག་དཀའ་ངལ་བྱུང་སྐབས། ཕྲུ་གུ་རང་ཉིད་ཀྱིས་བློ་རྩེ་གཅིག་ཏུ་བསྒྲིལ་ནས་དེ་ལ་གདོང་ལེན་དང་ཉེན་གཟབ་ཐུབ་པ་ཡོང་ཆེད་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། Hear more stories in your language by visiting sbs.com.au.